པཱ་ལ་སི་ཐན་གྱི་སྲིད་བློན་མོ་ཧ་མཱད་ཤི་ཏེ་ཡ་ཡིས་རེས་གཟའ་ཟླ་བ་ཉིན་ལས་གནས་ནས་དགོངས་ཞུ་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་འདུག་གང་ཡིན་ཞེ་ན། པཱ་ལ་སི་ཐན་གྱི་དབང་འཛིན་ལས་ཁུངས་ཀྱིས། གྷ་ཛའི་དམག་འཁྲུག་གི་རྗེས་ས་ཁུལ་ནང་ལས་དོན་བྱེད་ཕྱོགས་ཁག་གི་ཐོག་ནུས་པ་འདོན་རྒྱུར་རྒྱབ་སྐྱོར་ཁག་སྔར་བས་ཤུགས་ཆེ་ཐོབ་པ་བྱ་རྒྱུའི་རེ་བ་འཆང་བཞིན་ཡོད་པ་རེད། པཱ་ལ་སི་ཐན་གྱི་སྲིད་བློན་ལས་གནས་ནས་དགོངས་ཞུ་བྱས་པའི་གནས་ཚུལ་དེ་ནི། པཱ་ལི་སི་ཐན་གྱི་འགོ་ཁྲིད་ཚན་པའི་ནང་འགྱུར་བ་གཏོང་དགོས་རྒྱུ་དེ་སྲིད་འཛིན་མཱག་མོད་ཨ་བྷ་སི་ལ་ཨ་མི་རི་ཀའི་གནོན་ཤུགས་ཧ་ཅང་གི་ཆེན་པོ་ཞིག་ཕོག་བཞིན་ཡོད་པའི་སྐབས་དེར་བྱུང་ཡོད་པ་དང། གྷ་ཛའི་དམག་འཁྲུག་མཇུག་སྒྲིལ་དང། དམག་འཁྲུག་རྗེས་གྷ་ཛའི་ནང་འཛིན་སྐྱོང་བྱེད་མཁན་ཆབ་སྲིད་ལམ་ལུགས་གསར་པ་ཞིག་འཛུགས་དགོས་རྒྱུ་དེ་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འབད་བརྩོན་ཆེན་པོ་ཞིག་བྱེད་བཞིན་པའི་སྐབས་དེར་བྱུང་ཡོད་པར་བརྟེན་ནས། སྲིད་བློན་མཱང་མཱད་ཤཱ་ཏི་ཡཱ་ཡིས་ལས་གནས་ནས་དགོངས་ཞུ་བྱ་རྒྱུའི་འབོད་སྐུལ་ཞུས་པར་སྲིད་འཛིན་ཨ་བྷ་སི་ཡིས་ཁས་ལེན་ངེས་པར་དུ་བྱེད་དགོས་པའི་གནས་སྟངས་ཤིག་ཀྱང་ཆགས་ཡོད་པ་རེད། ཕཱ་ལེ་སི་ཐན་གྱི་དབང་འཛིན་ལས་ཁུངས་ནི་མི་ལོ་སུམ་ཅུ་ཙམ་གྱི་གོང་ཨོ་སི་ལོ་ཞི་བའི་གྲོས་མཐུན་བཞག་ནས་བཙུགས་པ་ཞིག་ཡིན་པ་དང། དབང་འཛིན་ལས་ཁུངས་དེ་ནི་ནུས་མེད་དང་ལྐོག་ཟ་སོགས་ཀྱི་བྱ་སྤྱོད་མང་བའི་སྐྱོན་བརྗོད་བྱ་ཡུལ་གཙོ་བོ་ཞིག་ཏུ་གྱུར་ཡོད་པ་དང་སྲིད་བློན་ལ་ཡང་དབང་ཆ་དེ་ཙམ་མེད་པ་ཞིག་ཆགས་ཡོད་པ་རེད། པ་ལི་སི་ནི་གི་སྲིད་བློན་མུ་ཧམ་མད་ཤེ་ཏི་ཡཱ་ནི་དཔལ་འབྱོར་ཐད་ཀྱི་མཁས་དབང་དང། ཉིས་སྟོང་བཅུ་དགུ་ལོར་སྲིད་བློན་ལ་བསྐོ་གཞག་བྱུང་ཡོད་འདུག་སྲིད་བློན་ཤེ་ཏི་ཡཱ་ཡིས་བློན་ཆེན་གྱི་ཚོགས་འདུའི་ཐོག་གཏམ་བཤད་ཅིག་བྱེད་སྐབས། པ་ལི་སི་ནི་གི་སྲིད་གཞུང་རྗེས་མ་དེས། གྷ་ཛའི་ནང་གི་དེང་སྐབས་ཀྱི་གནས་སྟངས་དེ་བསམ་བློ་ནན་པོ་གཏོང་དགོས་པ་ཞིག་རེད། གང་ཡིན་ཞེ་ན་ཟླ་བ་ལྔ་ཙམ་རིང་གི་དམག་འཁྲུག་གི་དུས་རིང་གཏོར་བཤིག་ནི་བསམ་ཡུལ་ལས་འདས་པའི་ཆེན་པོ་ཞིག་བྱུང་ཡོད་རེད། མ་འོངས་སྲིད་གཞུང་དང་ཆབ་སྲིད་ལམ་ལུགས་ཇི་འདྲ་ཞིག་གི་ཐད་ཐབས་ཇུས་གསར་པ་ཁག་འགོད་དགོས་པ་དང་ལྷག་པར་དུ་གྷ་ཛའི་གནས་སྟངས་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་ཐད་གྲོས་མོལ་ཁག་བྱེད་བཞིན་ཡོད་པར་བརྟེན་ནས། གནད་དོན་གྱི་ཐད་པ་ལི་སི་ནི་ཡོངས་ཀྱི་མོས་མཐུན་གཅིག་མཚུངས་ཡོད་པ་ཞིག་བྱེད་དགོས་རྒྱུ་དེ་ནི་གལ་འགངས་དེ་བས་ཀྱང་ཆེན་པོ་ཞིག་ཡིན་པ་དང། མ་ཟད་པ་ལི་སི་ནི་ཧྲིལ་པོར་ཁྱབ་པའི་དབང་འཛིན་ལས་ཁུངས་ཀྱི་དབང་ཆ་རྒྱ་བསྐྱེད་དེ་ནི་ངེས་པར་དུ་བྱེད་དགོས་པ་ཞིག་ཀྱང་རེད་ཅེས་བརྗོད་ཡོད་འདུག་སྲིད་བློན་ཤེ་ཏི་ཡཱ་ཡིས་ལས་གནས་ནས་དགོངས་ཞུ་བྱས་པའི་རྗེས་ཁོང་གི་ལས་ཚབ་སུས་བྱེད་ཀྱི་ཐག་གཅོད་གང་ཡང་ད་ལྟའི་སྐབས་སུ་བྱས་མེད་ན་ཡང།

ཨི་སི་རལ་གྱིས་བཀག་ནས་སྤྲོད་ཀྱི་མེད་པར་བརྟེན་ནས་པ་ལ་སི་ཐན་གྱི་ལས་བྱེད་པར་ཟླ་བ་མང་པོའི་རིང་གླ་ཆ་སྤྲོད་མི་ཐུབ་པ་ཆགས་ཀྱི་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཡིན་ན་ཡང་ཨི་སི་རལ་གྱིས་པ་ལ་སི་ཐན་གྱི་དབང་འཛིན་པ་ཚོས་འཇིགས་སྐུལ་རིང་ལུགས་པར་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱས་ནས་པ་ལ་སི་ཐན་གྱི་འཇིགས་སྐུལ་དྲག་འཐབ་པ་ཨི་སི་རལ་གྱི་དམག་མིས་བསད་པ་ཁག་གི་ནང་མིར། པ་ལི་སི་ཐན་ནི་གྱི་དབང་འཛིན་པ་ཚོས་དཔལ་འབྱོར་གྱི་རོགས་རམ་སྤྲོད་ཀྱི་ཡོད་པ་མ་ཟད། སློབ་གྲྭའི་སློབ་དེབ་ནང་དུ་ཡང་ཇིའུ་མི་རིགས་ལ་ངོ་རྒོལ་མཚོན་པའི་རྒྱུ་ཆ་ཁག་བེད་སྤྱོད་གཏོང་གི་ཡོད་པའི་སྐྱོན་བརྗོད་བྱས་པ་དང། སྔ་ལོ་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཧ་མ་སི་དྲག་འཐབ་པས་ཨི་སི་རལ་གྱི་ཐོག་བསམ་ཡུལ་ལས་འདས་པའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་ནས་མི་ཆིག་སྟོང་ཉིས་བརྒྱ་ཙམ་བསད་པར་ཡང་པ་ལི་སི་ཐན་ནི་གྱི་སྲིད་འཛིན་ཨ་བྷ་སི་ཐེ་བའི་འགོ་ཁྲིད་ཁག་གིས་སྐྱོན་བརྗོད་བྱེད་ཀྱི་མེད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཨི་སི་རེལ་གྱིས་གྷ་ཛའི་ནང་གི་ཧ་མ་སི་དྲག་འཐབ་པ་རྩ་མེད་གཙང་དག་བཟོ་རྒྱུའི་དྲག་པོའི་ལས་འགུལ་སྤེལ་ནས་ད་བར་པ་ལི་སི་ཐན་ནི་སུམ་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒན་ཏཱ་ཚེ་རིང་ཡིན།